ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྦི་ལིང་ཁེན་གྱིས་སྤྱི་ཟླ་གཉིས་པའི་ཚེས་ལྔ་ཉིན་ནས་འགོ་བཙུགས་ཏེ་སོ་ཏི་ཨ་རི་བྷི་ཡ་རྒྱལ་ཁབ་ཏུ་འཚམས་འདྲི་བྱེད་ཀྱི་ཡོད་པ་དང། འདི་ནི་ཨི་ཟི་རལ་དང་ཧ་མ་སི་གི་བར་དུ་དམག་འཁྲུག་བྱུང་བའི་ཚུན་དུ་དབུས་ཤར་ས་ཁུལ་དུ་ཁོ་རང་འཚམས་འདྲིར་འགྲོ་ཐེངས་ལྔ་པ་དེ་ཡིན་ལ། སོ་ཏི་ཨ་རི་བྷི་ཡ་གི་རྗེས་ལ་ད་དུང་ཁ་ཊར་དང་ཨི་ཇིབ། ཨི་ཟི་རལ་དང་ཝེ་སི་ཏི་སྦན་ཁི་བཅས་ཀྱི་ནང་དུ་ཡང་འཚམས་འདྲིར་འགྲོ་འཆར་ཡོད་པ་རེད། འདི་དང་འབྲེལ་ནས་དགའ་ཟ་གི་ཛ་དྲག་ཆེ་བའི་རྒོལ་གཏོར་ལ་གཡོལ་ཆེད་གནས་གཅིག་ཏུ་ཉེན་གཡོལ་བྱས་ཡོད་པའི་ཕ་ལེ་སི་ཐན་གྱི་མི་གིས་གཟའ་ཟླ་བ་ཉིན་རོ་ཡེ་ཁྲི་གསར་འགྱུར་ཁང་དུ་བཤད་དོན་ལ། ཁོ་ཚོས་ད་ཐེངས་ཨ་རིའི་ཕྱི་སྲིད་དྲུང་ཆེ Blinken དབུས་ཤར་ས་ཁུལ་དུ་འཚམས་འདྲིར་ཡོང་བཞིན་པའི་སྐབས་དང་བསྟུན་ནས་དམག་འཁྲུག་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐུབ་རྒྱུ་དང། ཁོ་ཚོའི་ཆེས་མཐའ་མའི་ཉེན་གཡོལ་གྱི་གནས་ལ་རྒོལ་གཏོར་བྱ་བཞིན་པའི་ཛ་དྲག་གི་དཀའ་ངལ་འདི་སེལ་རྒྱུའི་རེ་བ་འཆང་གི་ཡོད་པ་རེད། ད་ཐེངས་ཨ་རིའི་ཕྱི་སྲིད་དྲུང་ཆེས་དབུས་ཤར་ས་ཁུལ་དུ་འགྲོ་བཞིན་པ་ནི་ཨ་རིའི་ངོས་ནས་ཨི་ཟི་རལ་མཉམ་ཞུགས་ཀྱིས་དགའ་ཟ་རུ་དམག་འཁྲུག་མཚམས་འཇོག་གི་གྲོས་མཐུན་གཅིག་བཞག་པ་རྒྱུན་མཐུད་མ་ཐུབ་པའི་ཚུན་དུ་ཡང་བསྐྱར་ཐེངས་དང་པོར་ས་ཁུལ་འདིར་འཚམས་འདྲི་འགྲོ་བཞིན་པ་ཞིག་རེད་ལ། ཨ་རིའི་ངོས་ནས་དབུས་ཤར་ས་ཁུལ་གྱི་ཨི་རན་གྱི་དྲག་པོའི་སྒྲིག་འཛུགས་དང་མཐུན་ཕྱོགས་ཡིན་པའི་སྒྲིག་འཛུགས་དག་ལ་ཉིན་གཉིས་ཀྱི་རིང་མཁའ་ཐོག་ནས་གཏོར་རྒོལ་བཏང་བའི་རྗེས་ལ། ཨ་རིའི་འཛིན་སྐྱོང་གཞུང་གི་ངོས་ནས་ཀྱང་ས་ཁུལ་འདིའི་ནང་གི་གནས་ཡུལ་གཞན་ཁག་གི་འགལ་རྩོད་ཆེ་བའི་གནས་སྟངས་ཁག་སྡུག་རུ་མི་འགྲོ་ཐབས་ལ་འབད་བརྩོན་བྱེད་ཀྱི་ཡོད་ཀྱང། སྐབས་འདིར་ཨི་ཟི་རལ་གྱི་ངོས་ནས་མུ་མཐུད་དུ་དགའ་ཟ་རུ་གཏོར་རྒོལ་བཏང་ནས་རཱ་ཧྥ་ས་ཁུལ་དུ་ཡང་ས་ཐོག་ནས་ཕར་རྒོལ་བྱེད་ཀྱི་འདུག་ལ། རཱ་ཧྥ་ཅེས་པའི་གྲོང་ཁྱེར་ཆུང་ཆུང་འདི་ནི་ཨི་ཇིབ་དང་འདབས་འབྲེལ་བའི་དགའ་ཟ་གི་ལྷོ་ཕྱོགས་མཐའ་མཚམས་ས་ཁུལ་དུ་ཡོད་ཅིང། གནས་འདིར་དགའ་ཟའི་མི་འབོར་གྱི་ཕྱེད་ཀ་ཙམ་གུར་གྱི་ནང་དུ་ཉེན་གཡོལ་བྱས་ནས་བསྡད་ཡོད་པ་རེད། དགའ་ཟ་རུ་ཡང་བསྐྱར་དམག་འཁྲུག་མཚམས་འཇོག་ཡོང་རྒྱུའི་ཆེད་དུ་ཨི་ཇིབ་དང་ཁ་ཊར་གྱི་བར་འདུམ་པས་བདུན་ཕྲག་སྔོན་མའི་ནང་གྲོས་གཞིའི་ནང་དོན་ཁག་ཅིག་ཧ་མ་སི་གི་སྒྲིག་འཛུགས་ལ་བཏང་ཡོད་ན་ཡང་ད་དུང་ལན་འབྱོར་མེད་པ་དང། ཁོ་ཚོས་མཐུན་རྐྱེན་འདི་དག་འགྲུབ་ནས་དུས་ཡུན་ཟླ་ངོ་བཞི་གི་རིང་དུ་བྱུང་བའི་དགའ་ཟ་གི་དམག་འཁྲུག་འདི་མཚམས་འཇོག་ཐུབ་རྒྱུའི་རེ་བ་འཆང་གི་འདུག་ལ། གྲོས་གཞི་འདིའི་ཐད་རྒྱུས་ཡོད་མཁན་གྱིས་གསར་འགྱུར་རྒྱུད་ལམ་དུ་བཤད་པ་ལྟར་ན། གྲོས་གཞི་འདིའི་ཆེས་དམའ་མཐའ་ཡང་དུས་ཡུན་ཉིན་གྲངས་བཞི་བཅུ་གི་རིང་དམག་འཁྲུག་མཚམས་འཇོག་ཐུབ་རྒྱུའི་ནང་དོན་འཁོད་ཡོད་པ་དང། ཧ་མ་སི་གི་ངོས་ནས་ཀྱང་བཅུ་པའི་ཚེས་བདུན་གྱི་ཉིན་འཛིན་བཟུང་བྱས་པའི་མི་གཏའ་དག་གི་ལྷག་མའི་མི་རྣམས་གློད་བཀྲོལ་གཏོང་རྒྱུ་སོགས་དང། དེ་ལྟར་བྱུང་ན་དགའ་ཟ་རུ་མི་ཆེས་དགོས་པའི་རོགས་སྐྱོར་བྱས་ནས་འཚོ་བའི་དཀའ་ངལ་སེལ་རྒྱུ་དང་དམག་འཁྲུག་ལ་རྐྱེན་བྱས་ནས་སོ་སོའི་ཕ་ཡུལ་དང་ཁ་བྲལ་བའི་དགའ་ཟ་གི་མི་ས་ཡ་གཉིས་དང་འབུམ་གསུམ་ལྷག་ཕྱིར་ཕ་ཡུལ་དུ་འགྲོ་རུ་འཇུག་རྒྱུ་སོགས་ཀྱི་ནང་དོན་འཁོད་ཡོད་པ་རེད། ཡིན་ན་ཡང་དམག་འཁྲུག་འདིའི་ནང་སྡོད་ཁུལ་མང་ཆེ་བ་ཞིག་རྩ་མེད་དུ་བཏང་ཡོད་པ་དང། དགའ་ཟའི་ཡུལ་དུ་ད་ལྟའི་བར་དུས་ཡུན་བདུན་ཕྲག་གཅིག་གི་རིང་ལ་མ་གཏོགས་དམག་འཁྲུག་མཚམས་འཇོག་བྱ་ཐུབ་མེད་ལ་ད་དུང་ཛ་དྲག་གི་ངང་མུ་མཐུད་ནས་དམག་འཁྲུག་རྒྱག་བཞིན་པ་དང་བདུན་ཕྲག་སྔོན་མའི་གཟའ་ཉི་མའི་ཉིན་ཡང་དགའ་ཟ་གི་ཁན་ཡི་ནི་ཅེས་པའི་ས་ཁུལ་དུ་ཨི་ཟི་རལ་གྱིས་གཏོར་རྒོལ་བཏང་ཞིང་གནས་འདིར་ཕཱ་ལེ་སི་ཐན་གྱི་ཧ་མ་སི་གི་དྲག་སྤྱོད་པའི་འགོ་ཁྲིད་བསྐུངས་ཡོད་པའི་ངོས་འཛིན་བྱས་འདུག་ལ། ད་ཐེངས་ཨ་རིའི་ཕྱི་སྲིད་དྲུང་ཆེས་ཨི་ཟི་རལ་ལ་འཚམས་འདྲི་འགྲོ་བཞིན་པའི་སྐབས་འདིར་ཁོས་ག་ཟ་རུ་ཟས་རིགས་དང་ཆུ་སྨན་རྫས་བཅས་མང་པོ་སྐྱེལ་དགོས་པའི་རེ་སྐུལ་བྱ་རྒྱུ་ཡིན་པ་དང་ཕོ་བྲང་དཀར་པོའི་བདེ་འཇགས་སློབ་སྟོན་པ་ཇེག་སཱ་ལི་ཝིན་གྱིས་འདི་ནི་སྦི་ལིང་ཁེན་དང་དབྱི་ཟི་རལ་སྲིད་གཞུང་གི་བར་དུ་ཐུག་འཕྲད་བྱེད་བཞིན་པའི་ལག་ཆ་དང་རྒྱུ་མཚན་གཙོ་བོ་དེ་རེད་ཅེས་བཤད་འདུག།